ལེགས་པར་གསལ་བཏབ་སྟེ་གསན་པར་ཞུ། དེ་ཡང་འཕགས་མཆོག་སྤྱན་རས་གཟིགས་དབང་ཕྱུག་ཉིད། གངས་ཅན་བོད་ཀྱི་ལྗོངས་འདིར་གང་ལ་གང་འདུལ་གྱི་སྤྲུལ་པའི་རྣམ་རོལ་རྒྱུན་མི་ཆད་པར་སྟོན་ཅིང་འཁོར་བ་དོང་ནས་སྤྲུག་པར་མཛད་པ་ལ་མཚན་ཡོངས་སུ་གྲགས་པ་རྒྱལ་བ་ཀརྨ་པ་ཞེས་སངས་རྒྱས་གཉིས་པའི་ཚུལ་དུ་སྤྲུལ་ཏེ་འཛམ་གླིང་བསྟན་འགྲོའི་དཔལ་མགོན་རིམ་པར་བྱོན་པ་རྣམས་ཀྱི་ནང་ནས་སྐུ་ཕྲེང་གཉིས་པ་དཔལ་ཆེན་པོ་ཆོས་ཀྱི་བླ་མའམ་ཧོར་གྱི་རྒྱལ་པོས་ཉམས་སད་པའི་ཕྱིར། ཁྲིམས་ཆེན་བཅོ་བརྒྱད་ཀྱིས་ཅོ་དྲིས་པ་ལ་ངོ་མཚར་རྫུ་འཕྲུལ་དེ་ཉིད་བསྟན་པས་མོས་པ་སྐྱེས་ཏེ་ཏི་ཤྲིར་བཀུར་བའི་མཚན་གྲུབ་ཆེན་ཀརྨ་པཀྴི་ཞེས། ཉི་ཟླ་ལྟར་གྲགས་པ་སངས་རྒྱས་ཐམས་ཅད་ཀྱི་ཕྲིན་ལས་པ་སྟེ་ལུང་རྣམས་སུ་དབང་ཆེན་གྲུབ་པ་ངན་ལམ་རྒྱལ་བ་མཆོག་དབྱངས་ཀྱི་སྐྱེ་བར་གསུངས་ཤིང། འཕགས་ཡུལ་དུ་གྲུབ་པའི་དབང་ཕྱུག་ས་ར་ཧ་ལ་སོགས་པའི་སྐུ་ཡི་བཀོད་པར་ཡང་བསྟན་པ་དང་རྒྱལ་དབང་པད་མ་འབྱུང་གནས་དང་ཡང་ཐ་མི་དད་པར་ཞལ་གྱིས་བཞེས་པ། མཚན་ཐོས་པ་ཙམ་གྱིས་འཁོར་བ་དང་ངན་སོང་གི་འཇིགས་པ་ལས་སྐྱོབ་པར་ངེས་པ་དེ་ཉིད་ཀྱི་སྒྲུབ་ཐབས་ཟབ་མོ་འདི་ནི། ལྷ་སྲས་མུ་ཁྲི་བཙན་པོའི་ཡང་སྲིད་ཆོས་རྒྱལ་རིན་ཆེན་ཕུན་ཚོགས་ཀྱི་རྣམ་རོལ། ཟོལ་མེད་ཀྱི་གྲུབ་པའི་དབང་ཕྱུག་ཆེན་པོ་དཔལ་ཧེ་རུ་ཀ་རྡོ་རྗེ་གྲོ་བོ་ལོད་དང་རྣམ་དབྱེར་མེད་པ། སྤྲུལ་པའི་གཏེར་སྟོན་རིག་འཛིན་མི་འགྱུར་རྡོ་རྗེ་དྲག་པོ་ནུས་ལྡན་རྩལ་གྱིས་ཡེ་ཤེས་ཀྱི་མགོན་པོ་རྡོ་རྗེ་བེར་ཅན་སྒྲུབ་པའི་སྐབས་སུ། ཀརྨ་པཀྴི་ཉིད་དབུས་རྒྱལ་བ་རྒྱ་མཚོའི་གཙོ་བོར་མཛད་དེ་ཐུགས་རྗེ་ཆེན་པོ་རྒྱ་མཚོ་ལྷ་ལྔའི་དཀྱིལ་འཁོར་གྱི

ད་དེ་ཡང་ད་ང་ཚོ་མང་པོ་ཅིག་དེ་རིང་འདིར་ཕེབས་མང་པོ་ཅིག་གིས་ཨ་ནི། པཀྴི་བླ་སྒྲུབ་ཀྱི་ཅིག་ཉམས་ལེན། ཉམས་ལེན། གནང་མཁན་དེ་འདྲའི་མང་པོ་ཡོད་ཀྱི་རེད་བསམ་གྱི་འདུག། དེ་འདྲ་ཡིན་དུས་ཙ་ནས།

I won't go on uh, with this subject as it's largely uh, an area for uh, academic research. But in any case, it was Lord Kamapachi who first became widely known as the Karmapa, and therefore he often referred to himself as the one widely known as the Karmapa.
so Karmapa shigin,

sesong. Hmm. holders of the lineage of a lama called Chapa Kangba, who was himself a disciple of the first Karmapa Dusum Chenpa. So it wasn't that lama himself, but his lineage uh, successors or heirs, um, and uh, fought with the uh, nephew of the second Karmapa, Karmapakshi, and killed him or assassinated him.

As uh, the Mahasiddha Ujjenpa, who was a disciple of the great Kagyu Mahasiddha Gozongpa, encouraged Lord Karmapakshi to do this, then he was given by Lord Karmapakshi, entrusted with the teachings, and also given the responsibility of the upbringing of his subsequent reincarnation.
rāñchūng ཡིན་པ་ཡོད་ད་ཡག་པོ་དྲན་གྱི་མི་འདུག་ད་གང་ལྟར་གསུམ་བཞིའི་སྐབས་ལ་ཡག་དེ་ནས་གྲུབ་ཆེན་ཨུ་རྒྱན་པའི་སྐུ་མདུན་དུ་ཡོང་ནས་ད་ཁོ་རང་ཀརྨ་པ་ཡིན་ཟེར་ང་ཀརྨ་ཡིན་པ་ཡིན་ཞེས་དེ་འདྲས་ཀྱི་ཁས་ལེན་གནང་གྲུབ་ཆེན་ཨུ་རྒྱན་པས་བརྟག་པ་མང་པོ་བྱས་ནས་དེ་ནས་ཀརྨ་པའི་ཡང་སྲིད་ཡིན་པ་ཁོ་རང་གི་བླ་མའི་ཡང་སྲིད་ཡིན་པ་ངེས་ཤེས་རྙེད་ནས་དེ་ནས་ཀརྨ་དེ་ནས་སྤྲུལ་སྐུ་ངོས་འཛིན་བྱས་པ་བྱུང་བ་རེད། When the third Jawan Karmapa, uh, Rungjun Dorje, was uh, three or four years of age, he entered the presence of the Mahasiddha Ujjenpa and announced that he was the Karmapa. Ujjenpa tested him in various ways, and through those tests, gained certainty that he was, in fact, the reincarnation of his guru, and so he was enthroned.
དེ་རེད་ད་གང་ལྟར་སྤྲུལ་སྐུ་ངོས་འཛིན་གྱི་ད་གང་ལྟར་སྤྲུལ་སྐུ་ངོས་འཛིན་བྱེད་དག་བྱེད་ཟེར་ཡ་བྱེད་ཡ་དེ་ཨ་ནི་བོད་ཀྱི་ནང་པ་སངས་རྒྱས་པའི་ཐུན་མོང་མ་ཡིན་པའི་ཁྱད་ཆོས་རུ་ཆགས་བསྡད་ཡོད་རེད་དེ་ཡང་དེ་ནི་ཀརྨ་པཀྴི་ད་འཕྲིན་ལས་ཆ་ཤས་སྒྲུབ་ཅིག་རེད་ལབ་པ་ཡིན་ན་མ་འགྲིག་པ་མེད་པ་སྒྲུབ་ཅིག།

བསྟན་པ་ཐོག་མར་སངས་རྒྱས་ཀྱི་བསྟན་པ་ཐོག་མར་བཙུགས་པའི་སྐབས་ལ། ཨོ་རྒྱན་གྱི་སློབ་དཔོན་ཆེན་པོ་པད་མ་འབྱུང་གནས་གདན་དྲངས་ཏེ། དེ་ནས་ལྷ་སྲིན་གདུག་པ་ཅན་ཐམས་ཅད་བཏུལ་ནས། ད་མཐུ། ཧཱུྃ། མཐུ་དང་རྫུ་འཕྲུལ་མངོན་སུམ་དུ་བསྟན་པ་མཛད་པ་ནང་བཞིན་གྱི་དེ་ནས་གྲུབ་ཆེན་ཀརྨ་པཀྵི་ཀྱང་དེ་ནས་ཁོ་རང་རྒྱ་ནག་ཡོན་ཡོན་གྱི་གོང་མ་ཟེར་མོ་རེད་ད་ཡོན་གྱི་ད་གོང་མ་རེད་ཆགས་ཀྱི་རེད་ད། ཡོན་རྒྱལ་རབས་ད་གོང་མའི་གི་གོང་མ་དེ་ལས་གོང་མའི་གི་ཨེ་ནི་ཁྲིམས་ལ་ཡ། ཁོང་གི་ད་ཅུ་ཡོན་གོང་མའི་གི་ཁྲིམས་ལ་སྦྱར་བའི་སྐབས་ལ་ཡ་ཐུགས་ད་རྫུ་འཕྲུལ་མང་པོ་ཞིག་བསྟན་ནས་དེ་ནས།

the uh, guru from udyana padmakara or padmasambhava uh, was invited. And it was he who tamed the spirits and local deities of Tibet so that the teachings could be properly established. In an analogous way, it was Lord Karmapakshi who tamed or subdued, subdued the pride of the Yun dynasty emperor Kublai Khan. When Kublai Khan sentenced him to uh, 18 successive uh, death sentences or sentences of execution, Karmapakshi miraculously um, prevented any of them from working. Having, having witnessed these miracles, Kublai Khan's pride was broken and he accepted Karmapakshi as his guru.
དེ་རིང་ཁ་ཤས་ཟེར་ན་མཱ་ཁ་ཕོ་ལོ་དེ་འཛམ་གླིང་ད་འགྲུལ་བཞུད་པ་སྙན་གྲགས་ཅན་མཱ་ཁ་ཕོ་ལོ་དེ་སྐབས་དེ་དུས་ཙ་ནས་སྡོད་ཁར་རྒྱ་ནག་ལ་སླེབས་པའི་ཁ་ཐུག་རེད་དེ་གཅིག་ད་ཁོང་གི་དེབ་ནང་ལོགས་ལ་ཡ་ཕལ་ཆེར་ཞིག།

uh, visited the court of Kublai Khan and the time at, uh, during which Karmapakshi was present at it uh, coincided. and that when Marco Polo wrote in his account of his travels that he met Tibetan lamas who performed great miracles, he was referring to Karmapakshi. But I don't know for sure. I haven't researched the accuracy of this uh, historically.
ཁོ་རང་གི་ཀརྨ་པཀྵིའི་གི་དང་རང་རྣམ་ནང་ལོགས་ལ་ཡ། ཁོ་རང་གི་རང་རྣམ་ནང་ལོགས་ལ་ཡ། ཨེ་ནི་སྐབས་དེ་དུས་ཙ་ནས་རྒྱ་ནག་གོང་མའི་གི་ཁྲིམས་ཆད་ག་འདྲ་བཏང་ཡོད་པ་དང་འཆི་ལ་ཐུག་པའི་གི་ཁྲིམས་ཆད་འདྲ་བུ་བཏང་བྱས། ལྷག་པར་དུ་དེའི་ནང་ནས་ད་གི་སྡུག་ཤོས་འདྲ་བུ་དེ། དེ་མེ་གི་ནང་ལོགས་ལ་ཡ། ད་མེ་ལ་བསྲེགས་པ་འདྲ་བུ་བྱས་བྱས་མེ་ལ་བསྲེགས་པའི་གནས་ག་འདྲ་ཁོང་ལ་ཡ་དཀའ་ལས་ཁག་པོ་འདྲ་བུ་བྱུང་བྱས།

performance of these 18 attempted executions, each of which brought him close to death, but none of which successfully killed him. Of these 18, the worst, as he tells it, was when they attempted to burn him at the stake or burn him in a fire. He had the hardest time overcoming that one, but nevertheless did so successfully and was unharmed by the fire.

lauru da tananeli Having told you a little bit about the life of Karmapakshi and his activity, I should tell you that the uh, origin of this empowerment and uh, practice is that it arose through a pure vision uh, experienced by the Tirtan Yongi Minja Dorje in the year 1652.

In essence, this uh, guru sadhana or guru yoga concerns a mandala which in nature is the fivefold mandala of Jinasagara, a form of Avalokiteshvara. but in form is a mandala containing all of the three roots the principle of the mandala is lord karma pakshi himself དེ་ཡང་ཀརྨ་པཀྵི་ཁོ་རང་གིས་གསུངས་པ་ནང་བཞིན། དེ་ནས་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོ་དང་མིང་ཡོངས་སུ་གྲགས་པའི་ཀརྨ་པ་གཉིས་ཀྱི་བར་དུ། བརྒྱུད་པ་ཡོད་ཀྱང་ཆོག་ལ་མེད་ཀྱང་ཆོག་པ་ཡིན། ད་དེ་འདྲ་ཅིག་ག་རེ་གསུངས་པ་རེད་ག་རེ་ཟེར་ན་དེ་ག་རེ་གསུངས་དགོས་རེད་ཟེར་ན། ད་ཀརྨ་པཀྵི་དང་སྤྱན་རས་རྒྱལ་བ་རྒྱ་མཚོ་ལྷ་ལྔའི་བར་དུ་འདྲ་ཅིག་མི་ཡི་བརྒྱུད་པ་ཡོད་ན་འགྲིག་འདུག་མེད་ན་འགྲིག་འདུག་ང་རང་རྒྱལ་བ་རྒྱ་མཚོ་ཡིན། ད་དེ་འདྲའི་དགེ་བའི་ཞལ་བཞེས་གནང་བ་ཡིན་པས་ཡིན་དུས་ས་དེའི་རྒྱུ་མཚན་ད་དེ་འདྲའི། དགོངས་ནས་ད་ལྡོག་པ་ན་དཀྱིལ་འཁོར་གྱི་གཙོ་བོ་དེ་ནམ་རྒྱུན་སྤྱན་རས་གཟིགས་རྒྱལ་བ་རྒྱ་མཚོ་ཡིན་པ་ལ། སྐབས་འདི་ལ་ཡང་དེ་ནས་ཀརྨ་པཀྵི་ཉིད་དེ་ནས། དཀྱིལ་འཁོར་གྱི་གཙོ་བོ་ཡོད་བསྡད་པ་དེ་དགོས་པ་རྒྱུ་མཚན་དེ་འདྲ་བ་ཅིག་ཡིན་ས་རེད། reason for this is connected to an often quoted statement made by Lord Karmapa himself when he said, You can consider that there is a lineage of other masters between Avalokita, Jinasagara, and me, the renowned as the Karmapa, but it is equally valid for you to think that there is no one in between, no lineage in between us, which is an indirect way of him saying that he uh, is or was the Jinasagara Avalokiteshvara himself. Usually in Jinasagara mandalas, the Chenrizi uh, Avalokita himself is the principal, but here, for the aforementioned reason,

Another reason for this connection is that it's, it appears that the fivefold mandala of Avalokitajina was the principal yidam practice uh, of Lord Karmapakshi. Uh, This is a practice that primarily comes down from the nyingma tradition but because both uh, Dusum chenpa and karma pakshi were born into nyingma families

ལྷ། གཅིག་ལ་རྫོགས་པ་དེ་འདྲའི་གི། ཉམས་ལེན་ཡིན་ན་ཡང་ཀརྨ་ཀཾ་ཚང་ཕྱོགས་ཀྱི་ལུགས་སུ་ཡོད་པ་རེད། དེ་ཡང་ཀརྨ་པ་གསུམ་པ་རང་བྱུང་རྡོ་རྗེ་ལས་མར་བརྒྱུད་པའི། དེ་ནས་ཚེ་དཔག་མེད་རྩ་གསུམ་དྲིལ་སྒྲུབ། ཟེར་བ་དེ། ལྷ་ཡི་སྐུ་གཅིག་ལ། པད་ཁ་རུ་ལྷ་སྐུ་གཅིག་ལ་དེ་ནི། དེ་ནས་རྒྱལ་བ་རྒྱ་མཚོ་ལྷ་ལྔ་ཡོངས་སུ་རྫོགས་པ། Uh,
Having spoken about uh, the uh, fivefold mandala of Avalokitejana Sagara, I should also tell you that within the Karma Kaju, there is a special practice which um, began with the third Jawan Karmapa Rangchun Dorje,

Everything I've said at this point has been in the manner of an introduction uh, to this empowerment. Now, strictly speaking, when an empowerment is bestowed, it's appropriate that every phase of the empowerment and the function of each phase of empowerment

རང་བཞིན་གྱི་དབྱིངས་ན་བཞུགས་པའི་ཡེ་ཤེས་པ་སྤྱན་དྲངས་ཏེ་བསྟིམ་པ་ཡིན་པས་ཁྱེད་རང་རྣམས་སྒོ་གསུམ་གྱི་གནད་བཅུན་ཐུགས་གཞན་དུ་མ་ཡེངས་པར་སྣང་སྟོང་བླ་མའི་དཀྱིལ་འཁོར་ཆེན་པོ་བསྒོམ་པ་དང་ཡེ་ཤེས་པ་དྲངས་བསྟིམ་གྱི་ཏིང་ངེ་འཛིན་རྣམས་ཚིག་རིས་དང་བསྟུན་པ་གསལ་གདབ་པར་ཞུ།

སྤྱོད་པ་དང་བཅས་པའི་བརྡ་དབང་ཡོངས་རྫོགས་གཏོར་དབང་བརྟན་བྱེད་རྒྱས་གདབ་དང་བཅས་ཏེ་བཅུ་གཅིག་ཡོད་པ་ལས་སྐབས་འདིར་བུམ་དབང་དང་རྗེས་སུ་འབྲེལ་བའི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཀྱི་དབང་ལྔ་བསྐུར་བ་ལ་དང་པོ་སྐུ་ཡི་དབང་ནི། སྣང་སྟོང་རོ་མཉམ་ལྷ་ཡི་འཁོར་ལོར་མཚོན་པའི་བུམ་པའི་དབང་བསྐུར་བས་བླ་མ་ཡེ་ཤེས་ཀྱི་དཀྱིལ་འཁོར་པ་རྣམས་ཀྱི་སྐུ་མི་ཟད་པ་རྒྱན་གྱི་འཁོར་ལོ་དང་གཉིས་སུ་མེད་པའི་དབང་ཐོབ་པར་ཤོག་ཅིག།

ཀཱ་ཡ་ཨ་བྷི་ཥིཉྩ་ཨོཾ། གཉིས་པ་གསུང་གི་དབང་ནི་གྲགས་སྟོང་དབྱེར་མེད་རྡོ་རྗེའི་རང་སྒྲར་མཚོན་པའི་ཧཱུྃ་ཡིག་གི་དབང་བསྐུར་བས་བླ་མ་ཡེ་ཤེས་ཀྱི་དཀྱིལ་འཁོར་པ་རྣམས་ཀྱི་གསུང་མི་ཟད་པ་རྒྱན་གྱི་འཁོར་ལོ་དང་གཉིས་སུ་མེད་པའི་དབང་ཐོབ་པར་ཤོག་ཅིག།

གསུམ་པ། ཐུགས་ཀྱི་དབང་ནི་རིག་སྟོང་ཟུང་འཇུག་ཡེ་ཤེས་རྣམ་ལྔའི་རང་རྩལ་མཚོན་པའི་ཕྱག་མཚན་གྱི་དབང་བསྐུར་བས་བླ་མ་ཡེ་ཤེས་ཀྱི་དཀྱིལ་འཁོར་པ་རྣམས་ཀྱི་ཐུགས་མི་ཟད་པ་རྒྱན་གྱི་འཁོར་ལོ་དང་གཉིས་སུ་མེད་པའི་དབང་ཐོབ་པར་མོས་ཤིག།

དེ་རྣམས་ཀྱིས་ཕྱི་བུམ་པའི་དབང་ཐོབ་ལུས་ཀྱི་སྒྲིབ་པ་དག་སྣང་སྟོང་བླ་མའི་དཀྱིལ་འཁོར་བསྒོམ་པ་ལ་དབང་འབྲས་བུ་སྐུ་རྡོ་རྗེ་འགྲུབ་པའི་སྐལ་བ་ཅན་དུ་བྱས་པ་ཡིན་ནོ། མཐའ་རྟེན་བྱིན་རླབས་ཡོངས་རྫོགས་གཏོར་མའི་དབང་བསྐུར་བ་འདི་ལ་དམིགས་པ་འདི་བཞིན་དུ་མཛོད། གཏོར་སྣོད་ཟུང་འཇུག་ཐར་པ་ཆེན་པོའི་ཕོ་བྲང་དུ་གཏོར་མ་བླ་མ། འཇིག་རྟེན་དབང་ཕྱུག་རྒྱ་མཚོ་ལྷ་ལྔའི་དཀྱིལ་འཁོར་མངོན་སུམ་དུ་བཞུགས་པ་ལ་མོས་གུས་དྲག་ཏུ་བྱས་པས་དེ་རྣམས་ལས། བྱིན་རླབས་འོད་ཟེར་དང་བདུད་རྩིའི་རྒྱུན་དཔག་ཏུ་མེད་པ་བྱུང་སྟེ་ཁྱེད་རང་རྣམས་ལ་ཐིམ་པས་སྡིག་སྒྲིབ་ནད་གདོན་མ་ལུས་པ་དག་དབང་བཞིའི་ཡེ་ཤེས་རྩལ་རྫོགས་སུ་ཐོབ་སྐུ་གསུང་ཐུགས་ཀྱི་བྱིན་རླབས་མཐའ་དག་རྒྱུད་ལ་ཅིག་ཅར་དུ་ཞུགས་པའི་མོས་པ་མཛོད། དམ་རྫས་གཏོར་ཆེན་འབར་བ་འདི་བླ་མའི་སྐུ་དང་གཉིས་སུ་མེད་དབང་མཆོག་འདི་ནི་བསྐུར་བའི་དུས་དངོས་འཛིན་ཨ་འཐས་འདུས་འགྲོའི་ཀུན་སྒྱུ་མར་ཤེས་པར་བྱིན་གྱིས་ཚེ་འདི་རྟག་བརྟན་འདུས་འགྲོའི་སྣང་བས་འཁྲུལ་པར་ཤེས་པར་བྱིན་གྱིས་རློབས་སྔོན་བྱུང་སྲིད་པའི་ཡིད་ལུས་རང་ངོ་འཕྲོད་པར་བྱིན་གྱིས་རློབས་ད་ལྟའི་སྒྱུ་ལུས་གཅེས་འཛིན་གར་འཇིག་པར་ཤེས་པར་བྱིན་གྱིས།